ཨ་མི་རི་ཀའི་སྲིད་འཛིན་སྦེ་ཌན་གྱིས་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ལ་ཡུཀ་རེན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱའི་དམག་དོན་རོགས་རམ་གསར་པ་གནང་རྒྱུའི་འཆར་གཞི་ཞིག་ཕུལ་གནང་ཡོད་པ་དང་འཆར་གཞི་དེར་དམངས་གཙོ་ཚོགས་པའི་བཀག་སྡོམ་འོག་ཡོད་པའི་གྲོས་ཚོགས་གོང་མའི་ནང་མོས་མཐུན་གྱི་འོས་ཤོག་བདུན་ཅུ་དང་མོས་མཐུན་མེད་པའི་འོས་ཤོག་ཉི་ཤུ་རྩ་དགུའི་ཐོག་ནས་གྲོས་ཆོད་གཏན་འཁེལ་བྱུང་ཡོད་པ་དང་ཡིན་ནའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འོག་མའི་ཚོགས་གཙོ་མེག་ཇོན་སོན་ནས་མོས་མཐུན་གནང་མེད་པ་རེད་ཨ་མི་རི་ཀའི་དེ་སྔའི་སྤྱི་མཐུན་ཚོགས་པའི་སྲིད་འཛིན་ཌོ་ནལ་ཁྲམ་གྱིས་ཀྱང་ཨ་མི་རི་ཀས་ཡུཀ་རེན་ལ་དམག་དོན་རོགས་རམ་གསར་པ་གནང་རྒྱུར་ངོ་རྒོལ་གནང་གི་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མས་མོས་མཐུན་མེད་པའི་དམག་དོན་རོགས་རམ་གྱི་འཆར་གཞི་དེའི་ནང་ཨ་སྒོར་དུང་ཕྱུར་ཉི་ཤུ་རྩ་དྲུག་ནི་རྒྱ་ནག་ལ་རྔམ་ཟིལ་སྟོན་རྒྱུའི་མ་དངུལ་དེ་ཡིན་པ་དང། དེའི་ནང་མང་ཆེ་བ་ཨ་སྒོར་དུང་ཕྱུར་བཅུ་དགུ་ཐེ་ཝན་ལ་གོ་མཚོན་མཛད་དེ་མཁོ་འདོན་གནང་རྒྱུར་བེད་སྤྱོད་གནང་རྒྱུ་ཡིན་པ་རེད་ཉེ་བའི་ལོའི་ནང་རྒྱ་ནག་གི་དམག་དོན་སྟོབས་ཤུགས་འབུར་ཐོན་འབྱུང་བཞིན་ཡོད་པས་པེ་ཅིན་དམར་ཤོག་དབང་འཛིན་པས་ཐེ་ཝན་ལ་དམག་དོན་གྱི་འཇིགས་སྐུལ་དང་གནོན་ཤུགས་རྒྱུན་མི་ཆད་པར་ཤུགས་ཆེར་གཏོང་བཞིན་ཡོད་པ་རེད་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཨ་མི་རི་ཀ་དང་རྒྱ་ནག་གུང་ཁྲན་དམར་ཤོག་འཐབ་ཇུས་འགྲན་རྩོད་དམིགས་བསལ་ལྷན་ཁང་ཀྱི་དམངས་གཙོ་ཚོགས་པའི་མཐོ་རིམ་ཁོངས་མི Raja Krishnamoorthi ཡིས་རེས་གཟའ་པ་སངས་ཉིན་ཐེ་ཝན་ལ་འཚམས་འདྲི་མཇུག་སྒྲིལ་གནང་རྒྱུ་གོང་ལ་གསར་འགོད་པར་གསལ་སྟོན་གནང་དོན་གྲོས་ཚོགས་འོག་མས་གལ་གནད་ཤིན་ཏུ་ཆེ་བའི་ཡུཀ་རེན་དང་ཐེ་ཝན་ལ་རོགས་རམ་གནང་རྒྱུ་ཁྲིམས་འཆར་གཏན་འཁེལ་བྱེད་རྒྱུ་དེ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། རོ་ཊར་གསར་ཁང་གིས་རཱ་ཇཱ་ཀྲི་ཤི་ནཱ་མུ་དྷི་ཡི་བཀའ་མོལ་ལུང་འདྲེན་བྱས་དོན་ང་ཚོས་ཐེ་ཝན་ལ་ཚོགས་པའི་ཚོགས་འདུ་ག་དུས་ཡིན་ནའི་མ་མཐར་ཡང་ཡུཀ་རེན་གྱི་གནད་དོན་ཡོད་པ་མ་ཟད་ང་ཚོས་མ་དངུལ་འཕར་སྣོན་བྱེད་རྒྱུའི་ཁྲིམས་འཆར་ལ་གྲོས་མོལ་བྱེད་རྒྱུ་དང་འབྲེལ་བ་ཡོད་པ་རེད་ཞེས་འགྲེལ་བརྗོད་དང་ད་དུང་ཁོང་ནས་གསུངས་དོན་ང་ཚོས་ངེས་པར་དུ་པུ་ཏིན་གྱི་གདུག་རྩུབ་ཀྱི་བཙན་འཛུལ་མཐར་སྐྲོད་གཏོང་རྒྱུའི་ཐད་ཐེ་ཝན་གྱི་གནད་དོན་དེ་ཡང་ཞི་ཅིན་ཕིང་ཚུད་པའི་གཞན་པའི་རྒྱལ་ཁབ་ལ་བརྡ་སྟོན་བྱེད་རྒྱུ་དེ་རེད་ཞེས་འགྲེལ་བརྗོད་གནང་ཡོད་པ་རེད་ཐེ་ཝན་ལ་འཚམས་འདྲི་གནང་མཁན་ཨ་མི་རི་ཀའི་སྐུ་ཚབ་ཚོགས་པའི་སྣེ་ཁྲིད་གནང་མཁན་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཨ་མི་རི་ཀ་དང་རྒྱ་ནག་འཐབ་ཇུས་འགྲན་རྩོད་དམིགས་བསལ་ལྷན་ཁང་གི་དབུ་འཛིན། སྤྱི་མཐུན་ཚོགས་པའི་འཐུས་མི་གྷ་ལ་གྷར་གྱིས་ཡུཀ་རེན་ལ་ཐོན་པའི་གནས་ཚུལ་དེ་ཐེ་ཝན་དང་འབྲེལ་བ་ཡོད་པའི་འགྲེལ་བརྗོད་གནང་ཡོད་པ་རེད། ཨ་མི་རི་ཀ་དང་ཐེ་ཝན་དབར་ཕྱི་འབྲེལ་གྱི་འབྲེལ་བ་མེད་ན་ཡང་ཡིན་ནའི་ཨ་མི་རི་ཀ་ནི་རྒྱལ་སྤྱིའི་ཐོག་ཐེ་ཝན་ལ་སྲ་བརྟན་འགྱུར་བ་མེད་པའི་རྒྱབ་སྐྱོར་གནང་མཁན་དེ་ཡིན་པ་དང་ཡང་ཐེ་ཝན་ལ་གཙོ་བོའི་གོ་མཚོན་མཁོ་འདོན་གནང་མཁན་དེ་ཡང་ཡིན་པ་རེད། ཡིན་ནའི་ཨུ་རུ་སུ་དང་ཡུཀ་རེན་གྱི་དམག་འཁྲུག་གི་ཤུགས་རྐྱེན་འོག་ཨ་མི་རི་ཀས་ཐེ་ཝན་ལ་མཁོ་འདོན་གནང་རྒྱུའི་གོ་མཚོན་གྱི་འཆར་གཞིའི་ཆ་ཤས་མཁོ་སྤྲོད་གནང་རྒྱུའི་དུས་ཚོད་ཕྱིར་འགྱངས་བྱུང་ཡོད་པ་རེད་ཀིར་སྣ་མུ་དྷི་ཡིས། གསལ་སྟོན་གནང་དོན་མ་དངུལ་དེ་དག་ནི་གལ་གནད་ཆེན་པོ་ཞིག་ཡིན་པ་མ་ཟད་དེས་འཇིགས་གཟིར་ནུས་པ་འདོན་སྤེལ་བྱེད་ཐུབ་རྒྱུ་ཡིན་པའི་གསལ་སྟོན་གནང་ཡོད་པ་རེད་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པས་རེས་གཟའ་པ་སངས་ཉིན་ཉིན་གཉིས་ཀྱི་ཐེ་ཝན་གྱི་འཚམས་འདྲི་མཇུག་སྒྲིལ་གནང་ཡོད་པ་རེད། ཨ་མི་རི་ཀར་ཡོད་པའི་ཐེ་ཝན་གཞུང་དོན་ཁང་གིས་རེས་གཟའ་པ་སངས་ཉིན་གསར་འགྱུར་གསལ་བསྒྲགས་ཤིག་འདོན་སྤེལ་གནང་བའི་ནང་གསུངས་དོན། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་སྐུ་ཚབ་ཚོགས་པས་ཐེ་ཝན་ལ་འཚམས་འདྲི་གནང་ཡས་དེ་ནི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་ལ་འཚམས་འདྲི་གནང་རྒྱུའི་ཆ་ཤས་ཤིག་ཡིན་པའི་འགྲེལ་བརྗོད་གནང་ཡོད་པ་རེད་འཚམས་འདྲིའི་སྐབས་སྐུ་ཚབ་ཚོགས་པས་ཐེ་ཝན་གྱི་སྲིད་འཛིན་ཚའེ་ཡི་ཝུན་དང